དེའི་དུས་ཚོད་འདི་ཁྱོད་ཚོ་ཨ་ས་གི་བ་ནི་བོད་པ་གི་ལས་རིམ་ནས་གསན་ཞུ་གི་ཡིན་པ་རེད། མི་མང་རྣམ་པ་ཚོ་དེ་ཨ་ས་གི་སྨོན་ལམ་དང Bible ནང་གི་འགྲོ་སྟངས་དང་ཡ་ཡང། ཡོང་མ་རང་གི་འཇིག་རྟེན་ལ་ཕན་ཐོགས་མཁན་གྱི་གསུང་དང་ཆོས་གཏམ་དང། ན་ཚ་མི་ཡོང་གི་ཐོག་སྨན་གྱི་འགྲོ་སྟངས་དང། དེ་ལས་ལས་རིམ་མང་པོ་འདི radio ནང་ནས་མི་མང་ལྷན་རྒྱས།

མི་དམངས་ལྷན་རྒྱས་རྣམ་པ་ཚོ། དེ་རིང་གི་དུས་དུས་ཚོད་འདི་ཁྱེད་ཚོ་མི་དམངས་ཚང་མ་ལ་ཨ་ས་གི་བ་ནི་ལས་རིམ་གསན་ཞུ་གི་རེད་ཁྱེད་ཚོ་མི་དམངས་ལ་ཉིད་གི་འདི་ལས་རིམ་འདི་ག་འདྲ་གལ་སྲིད་ལས་རིམ་གྱི་དོན་ལ་ཅི་གང་ཡང་གསུང་བྱས་ཡོད་ན་ཉིད་ལ་གསུང་རོགས་གནང། ཉིད་ལ་གསུང་མཁན་གྱི་ཐོག་ལ་ཡིག་སྐལ་ས་གི་རྒྱ་དེ་དེ་རུ་ཡོད། ཡིག་སྐལ་ས་རྒྱ་དེ་ལས་རིམ་ཨ་ས་གི་བ་ནི Post Box Number གཅིག་ཀླད་ཀོར་གཉིས་བདུན་དགུ Kathmandu Nepal། ལས་རིམ་སྐལ་ས་ཡི་བ་ཐང་གཅིག་གསན་རོགས་གནང།

ཁྱོད་ཚོ་མི་མང་གི་གསན་ཏེ་ཡོད་པ་རེད། འདིའི་ལས་རིམ་འདི་གཟའ་ཕུར་བུ་དང་གཟའ་པ་སངས་ཀྱི་དུས་ཚོད་ལ། radio ནས་མི་མང་ཚང་མའི་གི་བར་ལ་གསན་མྱོང་གི་ཡོད། མི་མང་ལྷན་རྒྱས་རྣམ་པ་ཚོ། ད་དེ་རིང་གི་དེ་གི་ཨ་ས་གི་བ་ནི་གི་ལས་རིམ་ནས་ཁྱེད་ཚོ་མི་མང་ཚང་མའི་གི་བར་ལ་བཀྲ་ཤིས་བདེ་ལེགས་ཞེས་ཞུ་གི་ཡིན་ནོ་ཞེས། ད་དེ་རིང་གི་དེ་ལས་རིམ་འདི་ང་མི་མང་ཚང་མའི་གི་བར་ལ་ཡང་ཕུལ་གི་ཡིན་ནོ་ཞེས་ཁྱེད་ཚོ་མི་མང་ཚང་མ་གསན་ཞུ་རོགས་གནང་ཞེས་དེ་ཨ་ས་གི་བ་ནི་གི་ལས་རིམ་འདི་དུས་ཚོད་འདི་ལ་མི་མང་ཚང་མའི་གི་བར་ལ་སླེབས་གི་ཡོད་པ་རེད་ཅེས་གསན་ཞུ་རོགས་གནང་ཞེས་ད་དེ་རིང་གི་དེ་ལས་རིམ་འདི་ཁྱེད་ཚོ་མི་མང་ཚང་མ་ལ་ཕུལ་གི་སྐབས་ནས་ང་ཡང།

མི་དམངས་ཚང་མ་ལ་ཕུལ་གྱི་ཡོད་དོ་ཞེས་དེ་དུས་ཁྱེད་ཚོ་མི་དམངས་ཚང་མ་གིས་ཉན་རོགས་གནང་ཞེས་ཁྱེད་ཚོ་གིས་ཉན་ནས་ཁྱེད་ཚོའི་གི་འཇིག་རྟེན་འགྲོ་སྟངས་འདི་ལ་བརྟེན་ནས་ཁྱེད་ཚོ་ཡབ་ཡེ་ཤུའི་གི་ཆོས་ཁྲིམས་ལ་ཕེབས་རོགས་གནང་ཞེས་འདི་ལ་རོགས་རམ་བྱེད་རོགས་གནང་ཨ་མེན། མི་དམངས་ལྷན་རྒྱས་རྣམ་པ་ཚོ་ད་དེ་རིང་ནས་ང་ཆོས་ནང་ལ་ཡོད་པའི་གི་ས་ཏཱ་ར།

བཟོ་རུ་ཞུགས་ནས། བ་བེལ་ཡུལ་ལྗོངས་ཀྱི་དུ་ར་བྱ་བ་ཡི་གི་ཐང་དུ་བསྒྲེངས་སོ། དེ་ནས་རྒྱལ་པོ་ནེ་བུ་ཀད་ནེ་ཙར་གྱིས་སྐུ་དྲག་རྣམས་དང། བཀའ་བློན་རྣམས་དང། དམག་དཔོན་རྣམས་དང།

བསྒོ་ཞིང་མི་རྣམས་མངགས་སོ། དེ་ནས་རྒྱལ་པོ་ནེ་བུ་ཀད་ནེ་ཙར་གྱིས་བསྒྲེངས་པའི་གི་སྐུ་འདྲ་ཡི་རབ་གནས་ལ་སྐུ་དྲག་རྣམས་དང། བཀའ་བློན་རྣམས། དམག་དཔོན་རྣམས་ཕྱག་མཛོད་པ་རྣམས་ཁྲིམས་དཔོན་རྣམས། བློན་པོ་རྣམས་ཇོ་བོ་རྣམས་ལྗོངས་རྣམས་ཀྱི་ལས་སྣེ་ཐམས་ཅད་དང་བཅས་སུ་མཉམ་དུ་ཚོགས་ནས། ནེ་བུ་ཀད་ནེ་ཙར་གྱིས། བསྒྲེངས་པའི་སྐུ་འདྲ་ཡི། མདུན་དུ་ལངས་ཤིང་བསྡད་དུས། དེ་ནས་སྐད་ཅེས་པ་གཅིག་གིས་སྒྲ་ཆེན་པོས། ཀྱེ་མི་སྡེ་རྣམས་མི་རིགས་དང། སྐད་རིགས་སོ་སོ་རྣམས། ཁྱོད་ཅག་ལ་བསྒོས་པའི་བཀའ་ནི་འདི་ལྟ་བུ་དུང་དང། རྒྱ་གླིང་དང། པི་ཝང་དང་སྒྲ་སྙན་དང། ཀོ་ཕོངས་དང། རྒན་བྱ་དང་རོལ་མོ་སྣ་ཚོགས་ཀྱི་སྒྲ་ཐམས་ཅད་པ་ཙམ་གྱིས་ལུང་ལུས་ས་ལ་བཏབ་ནས་རྒྱལ་པོ་ནེ་བུ་ཀད་ནེ་ཙ་ཙར་གྱིས་བསྒྲེངས་པའི་གི་གསེར་སྐུ་དེ་ལ་ཕྱག་འཚལ་དགོས་ཤིང་ཡང་སུས་ཀྱང་ལུས་ས། ལ། མ་བཏབ་ཅིང་ཕྱག་མི་འཚལ་བ་རྣམས་དུས་དེ་ཡི་ཉིད་དུ་མེ་འབར་བའི་གི་མེ་དོང་གི་དཀྱིལ་དུ་འཇུག་པར་འགྱུར་རོ་ཞེས་བོས་སྨྲས་སོ་དེ་ཡི་ཕྱིར་མི་དེ་ཐམས་ཅད་ཀྱིས་དུང་དང། རྒྱ་གླིང་དང་པི་ཝང་སྒྲ་སྙན་ཀོ་ཕོངས། རོལ་མོ་སྣ་ཚོགས་ཀྱི་སྒྲ་ཐོས་མ་ཐག་ཏུ་མི་སྡེ་སྡེ་ཐམས་ཅད་དང་མི་རིགས་དང། སྐད་རིགས་སོ་སོ་རྣམས་ཀྱིས་རྒྱལ་པོ་ནེ་བུ་ཀད་ནེ་ཙར་གྱིས་བསྒྲེངས་པའི་གི་སྐུ་འདྲ་ལ་ལུས་ས་ལ་བཏབ་ནས་ཕྱག་བཙལ་ཏོ། དེ་ནས་དེ་ཡི་དུས་སུ། ཀལ་དེ་པ་ཁ་ཅིག་ཉེ་པོ་ཡོང་ནས་ཡ་ཧུ་དཱ་པ་རྣམས་ལ་སྙད་བཀོད་ནས་རྒྱལ་པོ་ནེ་བུ་ཀད་ནེ་ཙར་གྱི་དྲུང་དུ་དྲུང་དུ་ཀྱེ་རྒྱལ་པོ་སྐུ་ཚེ་བརྟན་པར་ཤོག་ཁྱེད་རྒྱལ་པོ། དུང་དང་རྒྱ་གླིང་པི་ཝང་སྒྲ་སྙན་ཀོ་ཕོང། རྒྱན་ཆ་རོལ་མོ་སྣ་ཚོགས་ཀྱི་སྒྲ་ཐོས་ཙམ་གྱིས་གསེར་སྐུ་ཡི་དྲུང་དུ། ལུས་ས་ལ་མི་བཏབ་ཅིང། ཕྱག་མི་འཚལ་བ་རྣམས་མེ་འབར་བའི་གི་མེ་དོང་མེ་དོང་གི་དཀྱིལ་དུ། འཇུག་པར་འགྱུར་རོ་ཞེས་བཀའ་གནང་ཡང། ད་ཁྱེད་ཀྱིས། བཱ་བེལ་ཡུལ་ལྗོངས་ཀྱི་ལས་གནས། བཀོད་པའི་གི་ཡ་ཧུ་དཱ་པ་ཁ་ཅིག། ཞེ་ན། ཤད་རག་དང་མེ་ཤག་དང་ཨ་བེད་ནེ་གོ་བྱ་བའི་གི་མི་དེ། གསུམ་པོ་ཁྱེད་ལ་བཅས་ཁྱེད་ཀྱི། ལྷ་ལ་མི་བརྟེན་ཁྱེད་ཀྱི་ཞིང་པི་གའི་གཟེར། གསེར་སྐུ། ལང། ཆ། མི་ཚ་ལོ་ཞེས་གསུངས་ནས་དེ་ནི། ནལ་བུ། ཀའི་ནི་རྩར་གྲོལ་ཞིང་དུམ་པི་གའི་ངན་ནས་ཚང་ར་མི་བྱ། ཨ་བེད་ནེ་གོ་གསུམ་པོ་འདིར་ཁྲིད་དགོས་ཅེས་བསྒོ་བ་དང་དེ་དག་གིས་སྐྱེས་པ་དེ་དག་ལ་རྒྱལ་པོའི་གི་དྲུང་དུ་དྲངས་སོ་དེར་ནེ་བུ་ཀད་ནེ་ཙར་གྱིས་དེ་རྣམས་ལ་བཀའ་གནང་ཞིང་འདི་སྐད་དུ། ཀྱེ་ཤད་རམ། རག། མེ་ཤག་དང་ཨ་བེད་ནེ་གོ། ཁྱོད་ཅག་གིས་ང་ཡི། ལྷ་ལ་མི་བརྟེན་པ་ངས། བཞེངས་པའི་གི་གསེར་སྐུ་ལ། ཕྱག་མི་འཚལ། དེ་བཞིན་ཡིན་ནམ། དེར་ད་དེ་ཡི་གི་བཙན་བྱིང་གི་དུང་དང་རྒྱ་གླིང་པི་ཝང་སྒྲ་སྙན། ཀོ་ཕོང།

དགྲ་ལ་ཐམས་སྤེལ་གྱི་སྟེགས་དལ་སུ་ཡིན། ཤེས་རབ་མེ་ཤ་དང་ཨ་པེ་ནེའི་མགོ་ཡི་རྒྱལ་པོ་ལ་ལེན་དུ་གྱེས་ནས་བུ་ནི་བུ་ཀིན་ནས་ཚར་བྱ་བ་འདི་ཡི་སྐོར་དུ་ཁྱོད་ལ་ངས་ཀྱིས་ལེན་དེ་སྤེལ་གྱི་དགོས་པ་མེད་དོ། གཟིགས་ཤིག་ངེད་ཅག་གིས་གི་བསྟེན་པའི་དཀོན་མཆོག་འདི་ལ་ངེད་ཅག་མེ་འབར་བའི་གི་མེ་དོང་ལས་སྐྱོབ་པའི་གི་དབང་ཡོད་ཡང་ཁྱོད་ཀྱིས་ངེད་ཅག་ཁྱེད་ཀྱི་ཕྱག་ཚལ་བསྒྲལ། འོང་ཀྱེ་རྒྱལ་པོ་དེ་མིན་ཡང་ཀྱེ་རྒྱལ་པོ་ཁྱོད་ཀྱི་བླ་རྣམས། ལྷ་རྣམས་ལ་མི་བསྟེན་པ་དང་ཁྱོད་ཀྱིས་དྲས་པའི་གི་གསེར་སྐུ་ལ་ངེད་ཀྱིས་ཕྱག་མི་འཚལ་བ་འདི་ཁྱེད་ཀྱིས་མཁྱེན་པར་གྱུར་ཅིག། བཞུགས་སོ། སྨྲས་ཏེ་ཁོང་ཚོ་གི་གསུང་གནང་སྟེ་ཡོད་པ་རེད། ཁྱེད་ཚོ་མི་མང་ལྷན་རྒྱས་རྣམ་པ་ཚོ། ད་ང་དེ་རིང་གི་འདི་གི་ལས་རིམ་འདི་འདི་ལ་ར་བཞག་ནས་གུང་སེང་ཞུ་ཡིན་ནོ་ཞེས་སང་ཉིན་ཡང་དུས་ཚོད་འདི་གི་ཐོག་ལ་ཁྱེད་ཚོ་མི་མང་ཚང་མའི་གི་བར་ལ། ང་གཅིག་ཚང་སྒོ་ཁྱེར་ནས་ཁྱེད་ཚོ་མི་མང་ཚང་མའི་བར་ལ་སླེབས་གི་ཡིན་ནོ་ཞེས་དེ་རིང་གི་ཐོག་ལ་གུང་སེང་ཞུ་གི་ཡིན་ནོ་བཀྲ་ཤིས་བདེ་ལེགས་ཨ་མེན།

ཁྱེད་ཚོ་མི་མང་ཚང་མ་ལ་ཡང་ལས་རིམ་གཅིག་འཁྱེར་ནས་རང་གི་གཟུགས་པོ་དང། རང་གི་སྨན་གྱི་དོན་དག་དང་འགྲོ་སྟངས་དང་གཟུགས་པོ་གཙང་མ་བཟོ་ཡས་ཀྱི་སྐབས་ལ་རང་གི་ཅི་བྱས་ན་ཕན་ཐོགས་ཡོད་པ་རེད་ར་བའི་བར་སྣང་ལ་ཡོད་མཁན་གྱི་འགྲོ་སྟངས་དེ་འཁྱེར་ནས་ང་མི་མང་ཚང་མའི་གྱི་བར་ལ་ཡང་དེ་རིང་གཅིག་ལས་རིམ་དང་པོ་གཅིག་ཞུ་ཡིན་ནོ་ཞེས་དེ་གསན་རོགས་གནང། ཡ་ད་དེ་རིང་གི་འདིའི་ལས་རིམ་འདི། ང་མི་མང་ཚང་མ་ལ་ཅི་ཞུའང་ཟེར་ན། ཉ་དང། ཤ་དེ་ཤ་དེ་མིན་ཏེ་མང་པོ་དེ་འོ་རང་གི་ཚོད་མ་དང། དེ་ནས་འདི། ཕལ་ཕུལ་དང་ཚོད་མ་དེ་མང་པོ་ཟ་ན། འདི་ཡག་པོ་ཡོད་རེད། ཤེའུ་དང་སུན་ཏ་ལ་དང་དེ་ནས་ཀེ་ར་དང་དེ་ཡིག་དང་དེ་ཡག་མང་པོ་ཞིག་ཟ་དགོས་ནི་ཨོ་དེ་ཡག་རེད་ད་ཤ་དེ་མང་པོ་ཟ་ན་ཡང་ཆོ་ཡག་བརྗེ་བོ་ཡོད་རེད་མང་པོ་ཤ་ཟ་ན་ཁོ་ནང་ལ་ཡང་མང་པོ་ཞིག་འོ་རང་ལ་ན་བ་ན་ཚ་མང་པོ་ལྟ་བུ་འགའ་རེད་ཤ་ལ་བུ་ལོང་མང་པོ་འགའ་རེད་ཟ་དེ་བུ་ལོང་དེ་མང་པོ་མི་ཤིང་ན་ཟ་དེ་ནས་ཡང་ནང་ལ་མང་པོ་ཟ་དེ་ནས་ཁོ་ལ་ཨོ་དེ་ཚི་ལུ་མང་པོ་ཟ་ཚི་ལུ་གི་ནང་ལ་ཡང་འོ་རང་ལ་མང་པོ་ཟ་ཚི་ལུ་དེ་ག་གཟུགས་པོ་ལ་ཆོ་ཡོང་བ་མ་རེད།

པའི་འགྲོ་སྟངས་འདི་བས་བླང་མེད་རེད་ཁྱེད་ཚོ་མི་མང་ཚང་མ་ལ་ང་དེ་རིང་གི་འདིའི་འགྲོ་སྟངས་དེ་ཕུལ་ནས་ཡང་སང་ཉིན་ཁྱེད་ཚོ་མི་མང་ཚང་མ་ལ་འོ་རང་གི་འདིའི་འགྲོ་སྟངས་དང་ཅི་ཐམས་ཅད་ཡང་ཁྱེར་ནས་ང་ཁྱེད་ཚོ་མི་མང་ཚང་མའི་གི་བར་ལ་སླེབས་གི་རེད་ད་ལྟ་དེ་རིང་གི་འདིའི་འགྲོ་སྟངས་འདི་གི་ཐོག་ལ་ཁྱེད་ཚོ་མི་མང་ཚང་མ་ལ་གུང་སེང་ཞུ་གི་ཡིན་ན་ཞེས།

ལ། རེ་ཌི་ཡོ་ནས་མི་མང་ཚང་མའི་གི་བར་ལ་སེམས་མྱོང་གི་ཡོད། རེ་ཌི་ཡོ་གསན་མཁན་གྱི་མི་མང་ཚོ་དུས་ཚོད་འདི་ནས་ད་གཟོད་ཀྱི